ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་གཉིས་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྨན་རིའི་ཁྲི་འཛིན་སུམ་ཅུ་སོ་བཞི་པ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་པའི་གསོལ་འདེབས་ཞུས་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོའི་ལས་དོན་ལྷན་ཚོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་འཕེལ་རིམ་ལ་གཞིགས་ཏེ་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་གྲོས་ཚོགས་ཀྱི་ཉན་ཞིབ་ཞིག་བསྐོང་ཚོགས་གནང་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང།
དེ་ནས། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཉེ་ཆར་བོད་རང་སྐྱོང་ལྗོངས་ཟེར་བའི་མགོ་ཁྲིད་གཞོན་པ་ཝང་ཡུང་ལ་སྒྲིག་ཁྲིམས་འགལ་འཛོལ་ཚབས་ཆེ་བྱས་པའི་དོགས་གཞིའི་འོག་ཞིབ་དཔྱད་བྱེད་བཞིན་པའི་གནས་ཚུལ་དང་འབྲེལ་བའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
དེ་ནས་རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་མཇུག་བསྒྲིལ་བའི་རྗེས་ཨ་རིའི་གྲོས་ཚོགས་ཀྱི་ཐའེ་ཝན་འབྲེལ་ལམ་ཚོགས་ཆུང་གི་འཐུས་མི་སོགས་ཁག་ཅིག་ཐའེ་ཝན་དུ་འཚམས་གཟིགས་སུ་ཕེབས་ནས་ཨ་རིའི་གྲོས་ཚོགས་ཀྱིས་ཐའེ་ཝན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་གསལ་པོ་བཏོན་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང། གནས་མཆོག་རྡོ་རྗེ་གདན་གྱི་སྐོར་གནས་བཤད་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་ཡི་ཡིན། སྨན་རི་ཁྲི་འཛིན་སུམ་ཅུ་སོ་བཞི་པ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་པའི་གསོལ་འདེབས་ཞུས་འདུག་སྨན་རི་བོན་ཡོངས་ཀྱི་ཁྲི་འཛིན་སུམ་ཅུ་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་གསུང་ཐུགས་ཀྱི་རྟེན་འདེགས་འབུལ་བ་དང་བཅས་སྐུ་ཚེ་ཞབས་པད་ཡུན་དུ་བརྟན་པའི་གསོལ་འདེབས་ཞུས་གནང་འདུག་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་སྐྱབས་རྗེ་སྨན་རིའི་བོན་གྱི་ཁྲི་འཛིན་སུམ་ཅུ་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་བཅར་ཞུས་ཤིང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་རྟེན་གཙོ་བོ་སྟོན་པ་སངས་རྒྱས་གཤེན་རབ་མི་བོ། ལོངས་སྤྱོད་རྫོགས་པའི་སྐུ་བརྙན་དང། གསུང་རྟེན་སངས་རྒྱས་ཀྱི་བཀའ་ཀླུ་འབུམ་དཀར་ནག་ཁྲ་གསུམ་གསུང་པོད་གསུམ་ཅན། ཐུགས་རྟེན་གཡུང་དྲུང་བཀོད་ལེགས་ཀྱི་མཆོད་རྟེན་དང། མཎྜལ་སྟོན་འབྲས་བཅས་འདེགས་འབུལ་གྱིས། ྋགོང་ས་མཆོག་བསྟན་འགྲོའི་མགོན་དུ་སྐུ་ཚེ་ཞབས་པད་ཡུན་དུ་བརྟན་པའི་ཐུགས་སྨོན་གསོལ་འདེབས་ཞུས་པ་དང་ཆབས་ཅིག་ཁོང་ཉིད་སྨན་རི་ཁྲི་འཛིན་གྱི་ཁྲིར་ཕེབས་ནས་ལོ་ངོ་དྲུག་རིང་བསྟན་འགྲོའི་དོན་དུ་མཛད་འཕྲིན་བསྐྱངས་པ་གཙོ་བོ་ཁག་འཁོད་པའི་ལས་བསྡོམས་སྙིང་བསྡུས་ཤིག་དང། མ་འོངས་ཀྱི་གནང་སྒོའི་ལས་འཆར་འགའ་བཅས། སྙན་སྒྲོན་ཞུས་ཡོད་གནང་འདུག་མཇལ་ཁའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོས་བོན་པོ་རྣམས་ཀྱིས་ད་བར་ལངས་ཕྱོགས་བརྟན་པོའི་ཐོག་ནས་རང་བསྟན་རང་སྐྱོང་གནང་བར་བསྔགས་བརྗོད་མཛད་པ་དང། དགོན་པའི་ནང་སྔར་བཞིན་གཞུང་ཆེན་ཁག་མུ་མཐུད་གཟིགས་ཀྱི་ཡོད་མེད་སྐོར་བཀའ་འདྲི་ཕེབས་པར། སྨན་རི་ཁྲི་འཛིན་མཆོག་གིས་གཙོ་བོ་གཞུང་མདོ་སྔགས་ཀྱི་གཞུང་ལ་སློབ་ཁྲིད་དང། འཆད་ཉན་སྒོམ་སྒྲུབ་བྱེད་བཞིན་ཡོད་པའི་བཀའ་ལན་ཞུས་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སླད་ནས་གཞུང་ཆེན་ཁག་ལ་ཐོས་བསམ་འཆད་ཉན་བྱེད་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་ཡིན་པའི་སྐོར་སོགས་ཐུགས་བརྩེའི་བཀའ་སློབ་སྩལ་གནང་མཛད་ཡོད་པ་གཡུང་དྲུང་བོན་གྱི་དྲ་ལམ་ཐོག་གནས་ཚུལ་སྤེལ་ཡོད་པ་རེད་འདུག།
དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེང་སྐབས་སྦལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་ནང་འཚམས་གཟིགས་གནང་བཞིན་པ་ལྟར་ལི་ཐུ་ནེའི་རྒྱལ་ས་ཝིལ་ནེས་ནང་རྒྱུན་རིང་བོད་དོན་ཐད་རྒྱབ་སྐྱོར་གནང་མཁན་ཡུལ་དེའི་གྲོས་ཚོགས་འཐུས་མི་ཟུར་པ་མཇལ་འཕྲད་དང་ཡུལ་དེའི་བོད་ཀྱི་ཐང་ཆེན་དུ་གཟིགས་སྐོར་གནང་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རེས་གཟའ་ཕུར་བུའི་ཉིན་སྦལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་ནང་འཚམས་གཟིགས་གནང་བཞིན་པ་ལྟར་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་ལི་ཐུ་ནེའི་ཕྱི་སྲིད་ལས་ཁུངས་ཀྱི་དཔོན་རིགས་དང་མཇལ་འཕྲད་གནང་ཞིང་ཕྱོགས་མཚུངས་གསར་འགྱུར་ལས་ཁང་ཁག་གི་བཅར་འདྲི་དང་ལེན་དང། ཝེལ་ནེ་སེ་བོད་ཀྱི་ཐང་ཆེན་ཞེས་པའི་དུས་རྒྱུན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སོགས་སུ་དུས་དྲན་སྲུང་བརྩི་ཞུ་སའི་ས་ཆ་གལ་ཆེན་དེར་གཟིགས་སྐོར་གནང་བ་དང། ཡང་སྲིད་སྐྱོང་མཆོག་དབྱིན་ཡུལ་ནང་མ་ཕེབས་གོང་ལ་ཡུལ་དེའི་ནང་ཐོག་མར་བོད་དོན་རྒྱབ་སྐྱོར་ཚོགས་པར་གསར་འཛུགས་གནང་མཁན་གྲས་རྒྱུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འཐུས་མི་ཟུར་པ་ད་ལྟ་ཡུ་རོབ་མཐུན་ཚོགས་ཀྱི་རྩིས་ཞིབ་སྡེ་ཚན་ནང་ཕྱག་ལས་གནང་མཁན་ཌོག་ཊར་ལཱི་མ་ཨན་དྲི་ཀིན་ལགས་དང་མཇལ་འཕྲད་གནང་འདུག་དེ་མིན་ཚེས་སུམ་ཅུ་སོ་གཅིག་ཉིན་སྲིད་སྐྱོང་ལི་ཐུ་ཝེ་ནེ་གྲོས་ཚོགས་ནང་ཕེབས་ཏེ་གྲོས་ཚོགས་ཀྱི་ཚོགས་གཙོ་སྐབས་ཐོག་དེར་བཞུགས་མེད་ན་ཡང་ཚོགས་གཞོན་གཙོས་གྲོས་ཚོགས་འཐུས་མི་རྣམ་པ་དང་མཇལ་འཕྲད་དང། གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་གཙོས་འཐུས་མི་རྣམས་དང་མཇལ་འཕྲད་ཀྱིས་ད་ལྟ་བོད་ནང་གི་གནས་སྟངས་དང་རྒྱལ་སྤྱིའི་ནང་བོད་དོན་རྒྱབ་སྐྱོར་གྱི་གནས་བབ། བོད་དོན་རྒྱབ་སྐྱོར་གནང་ཕྱོགས་སོགས་ཀྱི་ཐད་གྲོས་མོལ་གནང་ཡོད་པ་དང། དེ་ནས་ལི་ཐུའུ་ནི་ཡའི་གྲོས་ཚོགས་ནང་བོད་དོན་དང་འབྲེལ་བའི་གསར་འགོད་ལྷན་ཚོགས་འཚོགས་པ་དང་དེའི་རྗེས་སུ་གྲོས་ཚོགས་ཀྱི་ཕྱི་དྲིལ་ཚོགས་ཆུང་གི་མི་སྣ་དང་ཚོང་འབྲེལ་ཚོགས་ཆུང་སོགས་ཀྱི་གནད་ཡོད་མི་སྣ་མཉམ་འབྲེལ་ཐོག་བོད་དོན་གྲོས་གླེང་གནང་བའི་སྐབས་ལི་ཐུའུ་ནི་ཡ་ཨུ་རུ་སུའི་མངའ་འོག་ནས་རང་བཙན་ཐོབ་པ་དང་སྲིད་འཛིན་ཐོག་མར་གནང་མཁན་སྐུ་ཞབས Landsbergis ལགས་ཆེད་ཕེབས་ཀྱིས་མཉམ་ཞུགས་གནང་ནས་བོད་དོན་ཐད་གྲོས་མོལ་ལྷུག་པོ་གནང་འདུག། བོད་དང་ལི་ཐུ་ནི་ཡ་བར་དམིགས་བསལ་གྱི་འབྲེལ་ལམ་ཡོད་པ་དང་ཡུལ་གྲུ་དེ་གཉིས་ཀ་དམར་ཤོག་གི་འོག་དཀའ་སྡུག་མྱོང་མཁན་གཅིག་མཚུངས་ཀྱི་བརྒྱུད་རིམ་ཡོད་པས་བོད་མི་ཚོས་རྒྱ་ནག་ལ་ངོ་རྒོལ་གྱི་ཉམས་མྱོང་ལས་ཡུལ་དེས་བསླབ་བྱ་བླངས་ཤིང། ལི་ཐུ་ནི་ཡ་ཡུ་རོབ་ཡུལ་གྲུ་ཁག་ནང་ཐོག་མར་མངོན་གསལ་དོད་པོའི་ཐོག་རྒྱ་ནག་གཞུང་གིས་བོད་ལ་དྲག་གནོན་བྱེད་པར་ཁ་གཏད་བྱེད་མཁན་ཡུལ་གྲུ་ཉག་གཅིག་དང་ཐེ་ཝན་རང་བཙན་ངོས་ལེན་བྱས་པ་བཅས་ལ་བརྟེན་ཡུལ་དེའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་སྒོ་བརྒྱབ་ཡོད་པ་རེད། བོད་མི་རྒྱུན་རིང་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་འཐབ་རྩོད་ཁྲོད་ལི་ཐུ་ཨེ་ན་ནི་རྒྱབ་སྐྱོར་ཤུགས་ཆེན་གནང་མཁན་དེ་ཡིན་འདུག། བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁུངས་དང་ཨ་རིའི། Minnesota། བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས། བྱང་ཨ་མི་རི་ཀའི་ནང་གི་མཐོ་སློབ་འདྲ་མིན་ནང་སློབ་གཉེར་གནང་མཁན་དང་གཞོན་སྐྱེས་ཆེད་ལས་པ་དྲུག་ཅུ་ལྷག་ཞིག་ལ་འགོ་ཁྲིད་དང། ནུས་སྟོབས་གོང་སྤེལ་གྱི་སྦྱོང་བརྡར་ཞིག་ཕྱི་ཚེས་ཉི་ཤུ་རྩ་ལྔ་ནས་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་ཉིན་གསུམ་རིང་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་སྦྱོང་བརྡར་དེ་དང་འབྲེལ་བའི་སྐོར་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་འཆར་སྣང་ནང། བོད་རིགས་གཞོན་སྐྱེས་རྣམས་ལ་དེང་དུས་ཀྱི་ཤེས་ཡོན་ཙམ་མ་ཟད་བོད་ཀྱི་ཐུན་མོང་མིན་པའི་སེམས་ཀྱི་སྦྱོང་བརྡར་ཁག་མཁོ་སྤྲོད་གནང་ནས། བོད་མི་གཞོན་སྐྱེས་རྣམས་རང་གི་མི་ཚེའི་ལས་ཀའི་ཐོག་ནས་འཛམ་གླིང་ཐོག་ཞབས་འདེགས་ཞུ་ཐུབ་པ་ཞིག་བཟོ་གནང་རྒྱུའི་དགོངས་པ་བཞེས་གནང་བ་སོགས་ཀྱི་སྐོར་གསུངས་ཡོད་པ་རེད་འདུག་ད་ཐེངས་ཀྱི་སྦྱོང་བརྡར་དེར་སྦྱོང་བརྡར་གནང་མཁན་ཁོངས་ཨ་མི་རི་ཀའི། Emory། གཙུག་ལག་སློབ་གཉེར་ཁང་ནང་ཕྱག་ལས་གནང་མཁན་བོད་རིགས་འབུམ་རམས་པ་བསྟན་འཛིན་བསོད་ནམས་ལགས་ཀྱིས་སྒོམ་སྒྲུབ་ཉམས་ལེན་གནང་ཕྱོགས་དང། ཆོས་ལུགས་ལ་མ་བརྟེན་པའི་བླང་དོར་དང། ནང་སེམས་ཀྱི་སྦྱོང་བརྡར་སྐོར་སློབ་ཁྲིད་གནང་ཡོད་པ་རེད་འདུག། སྦྱོང་བརྡར་གནང་མཁན་གཞན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་བོད་རིགས་གཞོན་སྐྱེས་རྣམས་ཀྱིས་ཨ་མི་རི་ཀའི་མི་སེར་གྱི་ཐོབ་ཐང་ཆ་ཚང་ལོངས་སུ་སྤྱོད་ནས་གཞིས་ལུས་བོད་མིའི་བདེ་དོན་ཐོག་ཞབས་འདེགས་ཞུ་ཐུབ་པ་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་གཞན་ཡང་ད་ཐེངས་ཀྱི་སྦྱོང་བརྡར་དེར་ཨ་རིའི་ནང་བོད་རིགས་ཁྲིམས་ཐོག་ཕྱག་ལས་གནང་མཁན་ཚེ་རིང་ཀོར་ནེལ་ལགས་དང། མི་བཟོས་རིག་ནུས་ཐོག་ཕྱག་ལས་གནང་མཁན་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས། འབུམ་རམས་པ་ཟླ་བ་བློ་སྐྱིད་ཚང། ཕྱི་ལུགས་སྨན་པ་ཚེ་དབང་རིག་འཛིན་ལགས་དང། བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁུངས་ནང་རྒྱ་རིགས་འབྲེལ་མཐུད་པའི་ཕྱག་ལས་གནང་མཁན་ཚུལ་ཁྲིམས་རྒྱ་མཚོ་ལགས་བཅས་པས་གནད་དོན་འདྲ་མིན་ཐོག་གསུང་བཤད་གནང་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་མངའ་སྡེ་མ་དེ་པར་དེཤ་གྲོང་ཁྱེར་ཨིན་རྡོར་དུ་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་མཇུག་བསྡུ་གནང་ཞག་ཟླ་བ་དང་པོའི་ཚེས་ཉི་ཤུ་ལྔ་ནས་ཟླ་བ་གཉིས་པའི་ཚེས་བརྒྱད་བར་བོད་མི་མང་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་རྣམ་གཉིས་རྒྱ་གར་མངའ་སྡེ་མ་དེ་པར་དེཤ་དང་ཆ་ཏིས་ཁར་དུ། གཞུང་འབྲེལ་ཕྱོགས་ཕེབས་ཀྱིས་བོད་དོན་ཞུ་སྐུལ་གནང་དང་གནང་མུས་ཡིན་འདུག། དེ་ཡང་ཕྱི་ཚེས་གཅིག་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་སྤྱི་འཐུས་རྣམ་གཉིས་རྒྱ་གར་མངའ་སྡེ Madhya Pradesh གྲོང་ཁྱེར Indore དུ Sage University གཙུག་ལག་སློབ་གཉེར་ཁང་གི་སྤྱི་ཁྱབ་འགན་འཛིན་དང་སློབ་སྤྱི་སོགས་གཙོས་པའི་དགེ་སློབ་ཁྱོན་སུམ་བརྒྱ་ལྷག་ལ་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་སྦྲགས། བོད་དོན་ཞུ་སྐུལ་དང་འབྲེལ་བའི་གནད་དོན། བོད་མིའི་སྒྲིག་འཛུགས་ཀྱི་གནས་བབ་སོགས་དེ་བཞིན་རྒྱ་གར་མི་མང་དང་སྲིད་གཞུང་གིས་བོད་དོན་ཆེད་ལས་དོན་ཇི་ལྟར་བརྩམས་དགོས་ཐོག་ལ་གཏམ་བཤད་དང་དྲི་བ་སོགས་ལ་ལན་འདེབས་ཡང་གནང་འདུག་གོང་གསལ་གཙུག་ལག་སློབ་གཉེར་གྱི་ཉེ་བའི་རིགས་བདག་སློབ་དཔོན་ཆེན་མོ Doctor Mayank Saxena མཆོག་གིས་མ་འོངས་པར་བོད་པའི་ཆེད་སློབ་ཁྲིད་དང་ཉམས་ཞིབ་ཆེད་སྡེ་ཚན་ཞིག་ཟུར་དུ་འགོ་འཛུགས་ཞུ་རྒྱུའི་ཞལ་བཞེས་གནང་བར་ཁོང་ལ་ཐུགས་རྗེ་ཆེ་ཞུ་རྒྱུའི་ཕྱག་རྟགས་དང་མཇལ་དར་བཅས་ཕུལ་ཡོད་པ་དང། དེ་རྗེས་ཁོང་རྣམ་པ་ཨིན་རྡོར་གྲོང་ཁྱེར་གསར་འགོད་ཚོགས་པའི་ཚོགས་ཁང། State Press Club། དུ་གསར་འགོད་ལྷན་ཚོགས་ཐོག་གསར་འགོད་པ་ཁྱོན་མི་གྲངས་ཉི་ཤུ་རྩ་གསུམ་ཕེབས་པ་རྣམས་ལ། བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འཕེལ་རིམ་ངོ་སྤྲོད་གྲུབ་རྗེས་བཅར་འདྲི་ཁག་ལ་ལན་འདེབས་གསལ་བཤད་གནང་འདུག་དེ་རྗེས་རྒྱ་གར་མཐོ་སློབ Acropolis Institute of Management Studies and Research གྱི་དགེ་སློབ་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ལ་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་རྒྱ་གར་དང་བོད་གཉིས་ཀྱི་ས་མཚམས་སྐོར། བོད་དེ་རྒྱ་གར་ལ་ཇི་ལྟར་གལ་འགངས་ཆགས་ཡོད་ཚུལ་དང། དྲི་བ་ཁག་ལ་ལན་འདེབས་སྐབས་མ་འོངས་པར་མཐོ་སློབ་སློབ་ཕྲུག་རྣམས་ཀྱིས་བོད་ཀྱི་རྒྱབ་ལྗོངས་ལོ་རྒྱུས་ལ་ཞིབ་འཇུག་བྱས་པའི་ཐོག་ནས། ད་ལྟ་རྒྱ་གར་གྱི་གསར་འགོད་པ་དང་མི་རེ་ཟུང་གིས་རྒྱ་ནག་དང་རྒྱ་གར་གྱི་ས་མཚམས་ཟེར་བ་སོགས་ནོར་འཁྲུལ་ཡིན་པ་དང། བོད་དང་རྒྱ་གར་གྱི་ས་མཚམས་ཟེར་ན་ང་ཚོ་ཚང་མར་ཁེ་ཕན་ཡོད་པ་ཤེས་དགོས་པ་ལན་འདེབས་གསལ་བཤད་སོགས་གྲུབ་རྗེས། མཐོ་སློབ་ཀྱི་འགན་འཛིན་སྐུ་ཞབས Doctor Anant Gwal མཆོག་གིས་གཙོས་ལས་འགན་གཙོ་བཞེས་ནས་གནང་མཁན་གྱི་ཁག་ཅིག་ལ་ཐུགས་རྗེ་ཆེ་ཞུ་འབུལ་ཆེད་དྲན་རྟེན་ཕྱག་རྟགས་དང་མཇལ་དར་བཅས་ཕུལ་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་ཡོད་པ་རེད་འདུག་དེ་རྗེས་སྤྱི་འཐུས་རྣམ་པ་གཉིས་མན་སྤར་ས་གནས་འགོ་འཛིན་མཆོག་དང་ལས་དྲུང་བཅས་ཆ་ཏིས་ཀར་མངའ་སྡེ་ཕྱོགས་སུ་ཕེབས་འདུག།
ཨ་རིའི་དབུས་གསང་བའི་ལས་ཁུངས། FBI། འགན་འཛིན་གྱིས་རྒྱ་ནག་གི་དྲ་རྒྱའི་སོ་མྱུལ་བས་ཨ་རིའི་གནད་འགག་ཆེ་བའི་རྨང་གཞིའི་འཛུགས་སྐྲུན་ཁག་གཏོར་བཤིག་གཏོང་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་པའི་ཉེན་བརྡ་བཏང་འདུག་དེ་ཡང། ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་འགན་འཛིན Christopher Wray ཡིས་ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་ཐོག་ལན་འདེབས་གསལ་བཤད་གནང་སྐབས། རྒྱ་ནག་གཞུང་གི་རྒྱབ་སྐྱོར་འོག་ཨ་རིའི་དམངས་སྤྱོད་ཀྱི་རྨང་གཞིའི་འཛུགས་སྐྲུན་ཁག་གཏོར་བཤིག་གཏོང་བའི་མཉེན་ཆས་དྲ་འབུ་རིགས་ཆེད་གཏོང་གི་འབད་བརྩོན་བྱེད་པའི་དངོས་ཡོད་ཉེན་ཁ་ཡོད་པའི་གནས་སྟངས་ངོ་སྤྲོད་གནང་བ་དང་འབྲེལ་ཁོང་གིས་རྒྱ་ནག་གི་དྲ་རྒྱའི་གསང་མྱུལ་བ་ཚོས་ཨ་རིའི་རྨང་གཞིའི་འཛུགས་སྐྲུན་ཁག་གཏོར་བཤིག་གཏོང་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་པས། དེས་ཨ་རིའི་མི་དམངས་དང་སྤྱི་ཚོགས་ལ་དོན་དངོས་ཀྱི་གནོད་འཚེ་བཟོ་བཞིན་ཡོད་པའི་ཉེན་བརྡ་བཏང་གནང་འདུག་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་འགན་འཛིན་གྱིས་ཨ་རིའི་གྲོས་ཚོགས་འོག་མའི་ཉན་ཞིབ་ལ་ཞུགས་པའི་སྔོན་ཙམ་དེར། ཨ་རིའི་ཁྲིམས་འཛིན་ལས་ཁུངས་ཀྱིས་རེས་གཟའ་ལྷག་པ་ཉིན་གནས་ཚུལ་ཕྱིར་བསྒྲགས་གནང་བ་ལྟར་ན། ཨ་རིའི་མི་སྒེར་དང་སྤྱི་གཉེར་ཁང་བརྒྱ་ཕྲག་དུ་མས་བེད་སྤྱོད་བྱེད་བཞིན་པའི་ཁྱིམ་ཚང་རང་བཞིན་གྱི་དྲ་སྦྲེལ་ཡོ་ཆས་ཀྱི་མ་ལག་ནང་རྒྱ་ནག་གི་དྲ་རྒྱའི་གསང་མྱུལ་བ་འཛུལ་ནས། རྒྱ་ནག་གི་དྲ་ལམ་དེ་དག་ནས་ཉེན་ཁ་ཆེ་བའི་མཉེན་ཆས་རིགས་བརྒྱུད་སྤེལ་བྱེད་བཞིན་པའི་དྲ་རྒྱ་ཁག་ཤུལ་མེད་བཟོ་ཐབས་བྱས་ཡོད་པ་བསྒྲགས་ཡོད་པ་རེད་འདུག། དེ་བཞིན་ཨ་རིའི་རྒྱལ་ཁབ་བདེ་འཇགས་ལྷན་ཁང་གི་དྲ་རྒྱའི་བདེ་འཇགས་དང་རྨང་གཞིའི་འཛུགས་སྐྲུན་བདེ་འཇགས་ལྷན་ཁང་གི་འགན་འཛིན། Jen Easterly། ཡིས་ཀྱང། ཉན་ཞིབ་སྐབས་དེ་མཚུངས་ཀྱི་ཉེན་ཁའི་སྐོར་གསུངས་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ནུབ་ཞི་བདེ་རྒྱ་མཚོའི་ནང་ཡོད་པའི་གླིང་ཕྲན་རྒྱལ་ཁབ་ཧྥི་ལི་པིནས་ཀྱིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདག་དབང་སྲུང་སྐྱོབ་ཆེད་མཚོ་འོག་གྲུ་གཟིངས་ཉོ་རྒྱུའི་འཆར་གཞི་ཡོད་པ་གསུངས་འདུག། ཟླ་བ་གཉིས་པའི་ཚེས་གཅིག་ཉིན་ནུབ་ཞི་བདེ་རྒྱ་མཚོའི་ནང་ཡོད་པའི་གླིང་ཕྲན་རྒྱལ་ཁབ་ཧྥི་ལི་པིནས་ཀྱི་སྲིད་འཛིན Ferdinand Marcos ཡིས་རྒྱལ་ཁབ་ཀྱི་དམག་དོན་དེང་རབས་ཅན་དུ་འགྱུར་བའི་འཆར་གཞིའི་རིམ་པ་གསུམ་པ་དེར་ཆོག་མཆན་སྤྲད་ཡོད་པའི་གསལ་བསྒྲགས་དེའི་ནང་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་མཚོ་ཐོག་གི་བདག་དབང་སྲ་བརྟན་དུ་ཡོང་བའི་ཆེད་མཚོ་འོག་དམག་གྲུ་ཐོག་མ་དེ་ཉོ་རྒྱུའི་འཆར་གཞི་ཡོད་ཅེས་གསལ་སྟོན་གནང་འདུག། ནུབ་ཧྥི་ལི་པིནས་མཚོ་དམག་གི་མགྲིན་ཚབ་པ Roy Trinidad ཡིས་རིམ་པ་གསུམ་པ་དེའི་ཐོག་ནས་ཕྱིའི་སྲུང་སྐྱོབ་བྱེད་པའི་དབང་ཆ་དང་མངའ་ཁོངས་ཀྱི་བདག་དབང་སྲུང་སྐྱོབ་བྱ་རྒྱུའི་དམིགས་ཡུལ་མཚོན་གྱི་ཡོད་པ་དང། ཁོང་གིས་ད་དུང་ཧྥི་ལི་པིནས་ནུབ་ཕྱོགས་རྒྱ་མཚོའི་མངའ་ཁུལ་དུ་མཚོ་ཡི་སྲུང་སྐྱོབ་དང་དམག་དོན་གྱི་ནུས་པ་ཇེ་ཆེར་གཏོང་ཆེད་ཨ་སྒོར་ཐེར་འབུམ་སུམ་ཅུ་སོ་ལྔ་ཚེག་དྲུག་ཅུ་རེ་གཉིས་འགྲོ་གྲོན་གཏོང་རྒྱུའི་ཚོད་དཔག་བྱས་ཡོད་པ་གསུངས་འདུག་ལ་ད་ལྟའི་ཆར་མཚོ་འོག་གྲུའི་གྲངས་འབོར་སྐོར་གསལ་ཁ་མེད་ཀྱང་ཧྥ་རན་སི་དང་སྤེན། ཀོ་རི་ཡ། ཨི་ཊ་ལི་སོགས་ཀྱི་རྒྱལ་ཁབ་ཀྱི་མཚོ་གྲུའི་མཁོ་སྤྲོད་བྱེད་འདོད་ཡོད་ལུགས་ནན་བཤད་བྱས་ཡོད་འདུག་གསལ་བསྒྲགས་དེ་ནི་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དེའི་ནང་རྒྱ་ནག་དང་ཧྥི་ལི་པིནས་དེ་བཞིན་ས་ཁུལ་དེའི་མངའ་ཁོངས་སུ་ཡོད་པའི་རྒྱལ་ཁབ་སྦུ་རུ་ནི། མ་ལེ་ཤི་ཡ། ཐའེ་ཝན། ཝེད་ནམ་དང་ཨིན་ཏུ་ནེ་ཤི་ཡ་བཅས་ཀྱིས་ཀྱང་བདག་དབང་འཛིན་གྱི་ཡོད་ལུགས་རྩོད་རྙོག་ཡོད་པའི་ཛ་དྲག་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་སྐབས་སུ་ཡིན་འདུག། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་རྒྱལ་སྤྱིའི་ཁྲིམས་ཁང་ཞིག་གིས་ཧྥི་ལི་པིན་གྱིས་ཞུ་གཏུག་བྱས་པའི་གྱོད་གཞི་ཐག་གཅོད་ནང་རྒྱ་ནག་གིས་རྩོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ས་ཁུལ་བདག་དབང་རྣམས་ཁུངས་མེད་དུ་བསྒྱུར་ཡོད་པ་དེར་པེ་ཅིན་གྱིས་ངོས་ལེན་བྱེད་ཀྱི་མེད་པ་རེད།
བདུན་ཕྲག་འདིའི་ནང་ཨ་མི་རི་ཀའི་དམག་གི་གནམ་གྲུ་ཐེག་པའི་མཚོ་གྲུ་ཁག་དང་ཉི་ཧོང་གི་མཚོ་གྲུ་ཁག་ཅིག་མཉམ་འབྲེལ་ཐོག་ཐའེ་ཝན་གྱི་ཤར་ཕྱོགས་ཧྥི་ལི་པིན་མཚོའི་ནང་དམག་སྦྱོང་ཞིག་བྱས་ཡོད་པའི་སྐོར

JS Ise། མ་ཟད་ཨ་མི་རི་ཀའི་མེ་ཤུགས་འཕུར་མདེལ་གཏོར་རྒོལ་གཏོང་བའི་གོ་མཚོན་གྲངས་བདུན་སོགས་པ་དཔུང་འཇོག་བྱས་ཡོད་པ་རེད་འདུག་གོང་ཞུས་ཀྱི་ཨ་མི་རི་ཀ་དང་ཉི་ཧོང་གི་མཚོ་དམག་གི་གྲུ་དེ་དག་གིས་ཐུན་མོང་མ་ཡིན་པའི་ཚད་མཐོའི་དམག་འཐབ་ཀྱི་ནུས་སྟོབས་སྤེལ་རྒྱུར། རང་སྲུང་གི་སྦྱོང་བརྡར་དང། མཚོ་ཐོག་གི་རྟོག་ཞིབ་དང། མཚོ་གྲུ་སྟེང་གི་སྦྱོང་བརྡར་དང་འཐབ་ཇུས་འདྲ་མིན་ཐོག་སྦྱོང་བརྡར་བྱས་ཡོད་པའི་སྐོར། ཨ་མི་རི་ཀའི་མཚོ་དམག་གིས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་དམག་སྦྱོང་དེ་ཁ་ཉིན་རེས་གཟའ་ཟླ་བ་ཉིན་འགོ་འཛུགས་གནང་བ་དང་དེ་རེས་གཟའ་ཕུར་བུ་ཉིན་མཇུག་སྒྲིལ་གནང་རྒྱུ་ཡིན་པའི་སྐོར་ཉི་ཧོང་གི་དྲག་པོའི་དཔུང་དམག་གིས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་ཡོད་པ་རེད་འདུག། སིང་ག་པུར་ནང་རྟེན་གཞི་བྱས་པའི S Rajaratnam School of International Studies ཞེས་པའི་ཉམས་ཞིབ་སློབ་གཉེར་ཁང་དེའི་ནང་ཉམས་ཞིབ་པའི་ཕྱག་ལས་གནང་མཁན་སྐུ་ཞབས Collin Koh ཡིས། དེང་སྐབས་དཀྱིལ་ཤར་ཨེ་ཤི་ཡའི་ནང་དམག་འཁྲུག་ལངས་བཞིན་པ་དེས་ཨ་མི་རི་ཀའི་དྲག་པོའི་འཐབ་ཇུས་ཀྱི་དོ་སྣང་དེ་ནུབ་ཕྱོགས་ཞི་བདེ་རྒྱ་མཚོའི་མངའ་ཁུལ་ནས་ཕར་འཐེན་པའི་བློ་འཚབ་བྱུང་ཡོད་པ་རེད། དེ་ལྟར་ནའང་ད་ཐེངས་ཀྱི་དམག་སྦྱོང་དེས་ཨ་མི་རི་ཀའི་དོ་སྣང་དེ་མངའ་ཁུལ་དེ་ནས་ཕྱིར་འཐེན་གནང་མེད་པ་མངོན་གསལ་ཆགས་ཡོད་པ་རེད་ཅེས་གསུངས་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོའི་ལས་དོན་ལྷན་ཚོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་ཀྱི་འཕེལ་རིམ་ལ་གཞིགས་ཏེ་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་གྲོས་ཚོགས་ཀྱི་ཉན་ཞིབ་ཞིག་བསྐོང་ཚོགས་གནང་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།

རྒྱ་ནག་གཞུང་གིས་བོད་གཙོས་པའི་བཙན་དབང་འོག་ཡོད་པའི་ས་ཁུལ་ཁག་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནད་དོན་འགན་འཁུར་ངོས་ལེན་བྱ་རྒྱུའི་ཆེད་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པ་དང། སྲིད་དོན་དང་དཔལ་འབྱོར་གྱི་ཉེས་ཆད་སོགས་བཏང་ནས་ཡོངས་གྲགས་ཀྱི་སྒོ་ནས་སྐྱོན་བརྗོད་གནང་དགོས་ཀྱི་རེད་ཅེས་གསུངས་ཀྱི་འདུག། ཟླ་བ་སྔོན་མར Swiss གྲོང་ཁྱེར Geneva ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེས་མཐོ་བའི་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་མི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་ཡོད་པ་དང། སྐབས་དེར་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་དེ་འབྲེལ་གྱི་བསམ་འཆར་ཁག་ཁྱོན་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་ཡོད་པ་དང་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་གིས་ཚོགས་འདུའི་སྔོན་ཚུད་དུ་རྒྱ་ནག་ལ་དྲི་བ་བཏང་ཡོད་པའི་གནས་སྟངས་བྱུང་ཡོད། སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོ་བའི་ལས་དོན་ཚོགས་ཆུང་གི་ངོས་ནས་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཀྱི་འཕེལ་རིམ་དང་འབྲེལ་ཉན་ཞིབ་ཞིག་སྐོང་ཚོགས་གནང་ཡོད་པ་དང། ཉན་ཞིབ་ཐོག་ཡུ་གུར་དང་ཧོང་ཀོང་རྒྱ་རིགས་དང་དེ་བཞིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ཉམས་ཞིབ་པ་དང་ལས་འགུལ་བ་ཁག་ཅིག་གིས་ཡུ་གུར་དང་བོད་རིགས་གཙོས་པའི་གྲངས་ཉུང་མི་རིགས་ཐོག་རྒྱ་ནག་གཞུང་གིས་མི་རིགས་སྡེབ་གསོད་ཀྱི་ལས་གཞི་སྤེལ་བཞིན་པ་རྣམས་དང་རྒྱ་ནག་གིས་ཧོང་ཀོང་ནང་དུ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བ་ལག་བསྟར་གྱིས་མི་མང་གི་གཞི་རྩའི་རང་དབང་ལ་རྡོག་རོལ་གཏོང་བཞིན་པར། ཡང་རྒྱ་ནག་གིས་འཆར་གཞི་ལྡན་པའི་ཐོག་ནས་གོ་ལའི་འགྲོ་ལུགས་ལ་བསྒྱུར་བཅོས་གཏོང་ཐབས་བྱེད་བཞིན་པའི་ཁྲོད་རྒྱ་ནག་གཞུང་གི་བཙན་འོག་ཏུ་མནར་གཅོད་མྱོང་བཞིན་པ་བོད་མི་དང་ཡུ་གུར་བ་དེ་བཞིན་ཧོང་ཀོང་བ་སོགས་ཀྱི་བཙན་བྱོལ་དུ་ཡོད་པའི་སྤྱི་ཚོགས་དང་རྒྱ་ནག་གི་ཕྱི་ཕྱོགས་སུ་ཡོད་པའི་གཞུང་དང་ལྟ་སྤྱོད་མི་མཐུན་མཁན་རྣམས་ལ་དྲག་གནོན་གྱི་ལས་འགུལ་མང་དག་ཅིག་སྤེལ་བཞིན་པ་སོགས། དེང་སྐབས་རྒྱ་ནག་གིས་རང་གི་རྒྱལ་མཚམས་ལས་བརྒལ་ནས་དམ་དྲག་གི་ལས་འགུལ་ཤུགས་ཆེ་སྤེལ་བཞིན་པའི་གནད་དོན་ཐོག། ཉན་ཞིབ་ནང་གླེང་སློང་གནང་སོང། གཞི་རྩའི་ད་རེས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་དོན་ཚན་ཉི་ཤུ་རྩ་ལྔ་རྒྱབ་གཉེར་གནང་ནས་བོད་དོན་གླེང་ཡོད་པ་དང། དེ་ནི་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བསྐྱར་ཞིབ་ཐེངས་གསུམ་པ་དང་བསྡུར་ན་ལྡབ་གཅིག་ལྷག་གིས་མང་བ་བྱུང་ཡོད་པ་རེད། གཞི་རྩའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྤྱི་ཁྱབ་ཚོགས་གཙོ་ཟུར་པ་ལྕམ Michelle Bachelet མཆོག་སྔ་ལོ་ཤིན་ཅང་ནང་སྐོར་སྐྱོད་གནང་ཡོད་པ་དང། འོན་ཀྱང་བོད་ནང་ཕེབས་མེད་པ་རེད། དེ་ཡང་རྒྱ་ནག་གཞུང་གིས་བོད་ནང་ཕྱི་རྒྱལ་གསར་འགོད་པ་དང་ཉམས་ཞིབ་པ་སོགས་གཞུང་འབྲེལ་མི་སྣ་ཁག་རང་དབང་ལྡན་པའི་ཐོག་འགྲོ་སྐྱོད་བཅུག་གི་མེད་སྟབས་གྲོས་ཚོགས་འཐུས་མི Chris Smith ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་བོད་ནང་སྐོར་སྐྱོད་ཆེད་ཕེབས་རྒྱུའི་འདོད་པ་ཆེན་པོ་ཡོད་པ་གསུངས་ཀྱི་འདུག། ཁོང་གིས་རྒྱ་ནག་གི་འགོ་ཁྲིད་ཚོས་དུས་ནས་དུས་སུ་ཕྱི་རྒྱལ་གྱི་མི་སྣ་བོད་ནང་བསྐྱོད་རྒྱུའི་རང་དབང་དང་ཆོག་མཆན་ཡོད་བཤད་ཀྱི་ཡོད་ན་ཡང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། འདི་ལོ་དགེ་བཤེས་མའི་རྒྱུགས་སྤྲོད་གནང་སྟེ། མདོ་ཕྱོགས་ཀྱི་དགེ་བཤེས་མ་བདུན་དང། སྔགས་རམས་དགེ་བཤེས་མ་བཅུ་ཐོན་ཏེ་ཕྱག་འཁྱེར་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
བོད་མི་གི་དབུ་ཁྲིད་གོང་ས་མཆོག་གི་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང་རྒྱ་གར་དང་བལ་བོའི་ནང་གི་བཙུན་མའི་དགོན་སྡེ་ཁག་ནས་བཙུན་མ་རྣམས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་གནང་སྟེ། སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ནས་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཀྱི་ནང་ཆེས་ཐོག་མའི་དགེ་བཤེས་མ་རྣམས་འཐོན་ཐུབ་པ་བྱུང་བ་མ་ཟད། དགེ་བཤེས་མ་རྣམས་ཀྱིས་གསང་ཆེན་རྒྱུད་སྟོད་གྲྭ་ཚང་དུ་གསང་སྔགས་གཞུང་ལའང་ཐོས་བསམ་སློབ་གཉེར་དཔྱིས་ཕྱིན་པ་གནང་བ་གི་འབྲས་རྟགས་སུ། སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་ལོ་རྒྱུས་ཀྱི་ནང་གི་སྔགས་རམས་པ་གི་དགེ་བཤེས་མ་ཐོག་མ་ཁག་འཐོན་ཡོད་པ་བཞིན།

རྒྱུན་ལྡན་གྱི་དུག་སེལ་དགོན་པ་གཅིག་གིས་བསྐོ་བཞག་བྱས་པའི་གི་དགེ་བཤེས་མ་གི་རྒྱུགས་སྤྲོད་ཚོགས་ཆུང་ཅིག་ཡོད་རེད་འདིའི་གི་ཚོགས་གཙོ་དང། ཨ་ནེ་དྲུང་ལས་ཐོག་དྲུང་ཡིག་བཙུན་མ་གཉིས་བྱས་ནས་འདུག་ཚུལ་ཡོད་པ་ནང་བཞིན་ང་ཚོ་འདི་གའི་ཚང་འཛོམས་ཐོག་ལ་ཨ་ནེ་ད་ལོའི་མཛད་སྒོ་འདི་ཡིན་པ་ཡིན་ན་ང་ཚོ་བོད་ཁྱིམ་མི་འདི་གས་ཡོད་པའི་ཐོག་ལ་ཨ་ནི་ཁང་གསར་རིན་པོ་ཆེ་ད་ལོ་མཁན་རིན་པོ་ཆེ་གི་སྐུ་ཚབ་བཅས་བྱས་ནས་ཨ་ནི་ད་ལྟ་རྒྱུད་སྟོད་གྲྭ་ཚང་གི་བླ་མ་དབུ་མཛད་རེད་ལ་ཨ་ནི་ཁང་གསར་རིན་པོ་ཆེ་མཆོག་ཨ་ནི་མཛད་སྒོ་ལ་དབུ་བཞུགས་གནང་བྱས་ནས་ཨ་ནི་ང་ཚོ་རྒྱུད་སྟོད་གྲྭ་ཚང་ལ
དུས་སྟོན་སྟབས་བདེ་ཅིག་ཞུས་པའི་ཐོག་ནས་ཨ་ནི་དགེ་བཤེས་མ་སྔགས་རམས་འཐོན་མཁན་ཚོ་ལ་ལག་ཁྱེར་གྲངས་བཅུ་དེ་འདུག་ཕུལ་ཡོད་ཅེས་ཞུ་ཡས་ཡིན། ཡང་བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་གི་སྤྱི་ཟླ་ལྔ་པ་གི་ཚེས་བཅུ་བདུན་གྱི་ཉི་མ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་གསང་སྔགས་གཞུང་ཆེན་ལ་སློབ་གཉེར་གནང་བཞིན་པ། བཙུན་མའི་དགོན་པ་བྱང་ཆུབ་ཆོས་གླིང་དང་དགེ་ལྡན་ཆོས་གླིང། སྒྲོལ་མ་གླིང་བཅས་ཀྱི་དགེ་བཤེས་མ་བཅོ་ལྔ་དང་བཙུན་མའི་ལས་འཆར་འགན་འཛིན་སོགས་ལ་དམིགས་བསལ་མཇལ་ཁ་གནང་སྐབས། བཙུན་མ་ཚོ་གི་གཞུང་ཆེན་ལ་སློབ་གཉེར་ཧུར་ཐག་གནང་དགོས་པ་དང། སྤྱི་ཚོགས་ཀྱི་ནང་ཕན་ཐོགས་རྒྱ་ཆེ་བསྒྲུབ་དགོས་པ་གི་སྐོར་ལ་ལམ་སྟོན་ཕེབས་ཡོད་གི།

སྐོར་དམིགས་བསལ་གྱི་འབྲེལ་བ་ཞིག་འདུག་ག་ཨེ་ང་རང་ཚང་མ་བློ་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱས་ཤེས་སོང་ཨེ་ནི། འཛམ་གླིང་ཤར་ནུབ་ག་ས་ག་ལ་དེ་རིང་ཁ་སང་ད་དོ་སྣང་གསར་བ་ཞིག་གཞི་ནས་སླེབས་ཡོང་གི་ཡོད་རེད་ནང་པའི་ཆོས་ལ། ཁྱེད་རང་ཚོས་ཅིག་ཞབས་འདེགས་སྒྲུབ་ཐུབ་ཡག་བྱུང་ན་དཔེ་ཡག་པོ་ཡོད་རེད་ཤེས་སོང་ཨེ་ནི་ཧུར་ཐག་བྱེད་ཨ། གཞན་དག་ཡིན། གཞན་ཡང་བཙུན་མའི་ལས་འཆར་འགན་འཛིན་སྣང་ས་ཆོས་སྒྲོན་ལགས་ནས་སྔ་ལོ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་བདུན་གྱི་ཉི་མ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ། བོད་མི་གི་དབུ་ཁྲིད་གོང་ས་མཆོག་གི་མདུན་སར་དགེ་བཤེས་མ་བདུན་ལ་ཕྱག་འཁྱེར་སྩལ་ཡོད་པ་དང་བཅས་བསྡོམས་ན། སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་དགེ་བཤེས་མ་གི་རྒྱུགས་སྤྲོད་ཐོག་མར་གནང་བ་ནས་ད་བར་དགེ་བཤེས་མ་འདི་ཕྱོགས་ནས་དྲུག་ཅུ་ཐོན་པ་དང། སྔགས་རམས་ཀྱི་དགེ་བཤེས་མ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་གི་ལོར་རྒྱུགས་སྤྲོད་ཀྱི་དབུ་འཛུགས་ཀྱིས་ཕྱག་འཁྱེར་ཕུལ་བ་ད་ལྟའི་བར་བསྡོམས་ན། སྔགས་རམས་པ་གི་དགེ་བཤེས་མ་བཞི་བཅུ་ཞེ་བརྒྱད་ཐོན་པ་སོགས་ཀྱི། སོ་སོའི་བཙུན་མའི་དགོན་སྡེ་ཁག་དང་སྤྱི་ཚོགས་ཀྱི་སྡེ་ཚན་འདྲ་མིན་གྱི་ནང་ཕྱག་ལས་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། དེའི་དུས་དགེ་བཤེས་མ་ཐོན་པ་ནས་ཚུན་ཆད་ལ་ཡང་དགེ་བཤེས་མ་སོ་སོའི་ད་དགོན་པ་ཆེ་ཆུང་ལ་དཔག་པའི་དགེ་བཤེས་མ་ཡོད་མེད་ལ་ལྟོས་ཏེ་དཔེ་ཁྲིད་དགོན་པ་སོ་སོའི་ནང་ལ་དཔེ་ཁྲིད་དགེ་རྒན་གནང་དང་གནང་བཞིན་པ་རེད་བསམ་འདུག་འདི་མ་ཡིན་པའི་དགོན་པ་སོ་སོའི་ནང་ལ་འཛིན་སྐྱོང་གི་ནང་ལ་དཔེར་ན།

གོ་སྐབས་དང་བསྟུན་རིགས་གཅིག་རྐང་འཛིན་གྱི་ཐོག་ཉམས་ཞིབ་ཀྱི་སློབ་གཉེར་གནང་མཁན་ཁག་ཅིག་དང། རྒྱ་གར་ནང་ཆོས་ཚོགས་དང་ཤེས་ཡོན་དང་འབྲེལ་བའི་ཚོགས་ཆེན་དུ་བཞུགས་མཁན་སོགས་མང་པོ་འབྱུང་གི་ཡོད་པ་མ་ཟད། མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་ཤེས་ཡོན་སྡེ་ཚན་ཁག་ཏུ་ལྟ་གྲུབ་སློབ་དཔོན་སོགས་གནང་མཁན་ཀྱང་མང་དུ་འབྱུང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།
ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། ཉེ་ཆར་བོད་རང་སྐྱོང་ལྗོངས་ཟེར་བའི་འགོ་ཁྲིད་གཞོན་པ་ཝང་ཡོང་ལ་ཁྲིམས་སྒྲིག་འགལ་འཛོལ་ཚབས་ཆེ་བྱས་པའི་དོགས་གཞིའི་འོག་ཞིབ་བཤེར་བྱེད་བཞིན་པའི་གནས་ཚུལ་ཐོན་པའི་ཐོག་ནས། རྒྱ་ནག་གཞུང་གི་དཔོན་རིགས་ཁྲོད་ལྐོག་ཟ་དང་སྒྲིག་ཁྲིམས་འགལ་འཛོལ་བྱས་པའི་ཉེས་མིང་འོག་རྡུང་རྡེག་གཏོང་བའི། རྒྱབ་ཀྱི་སྲིད་ཇུས་དང། བོད་ནང་གི་རྒྱ་ནག་གཞུང་གི་དཔོན་རིགས་བོད་མིའི་ཐོག་དེ་ལྟ་བུའི་རྡུང་རྡེག་བཏང་བ་ཇི་ཙམ་ཡོད་མེད་སོགས་ཀྱི་སྐོར། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བ་ཞིག་གསན་རོགས་གནང།
ཉེ་ཆར་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་ཚོགས་མི་དང་རང་སྐྱོང་ལྗོངས་འགོ་ཁྲིད་གཞོན་པ་ཝང་ཡོང་ལ་སྒྲིག་ཁྲིམས་དང་འགལ་བའི་དོགས་གཞིར་ཞིབ་བཤེར་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་པ་ལྟར། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་སྲིད་དབང་འཛིན་པ་ནས་བཟུང། ལྐོག་ཟ་དང་སྒྲིག་ཁྲིམས་འགལ་འཛོལ་གྱི་ཐོག་ལ་རྡུང་རྡེག་གི་ལས་འགུལ་ཤུགས་ཆེ་རུ་བཏང་ཡོད་ཀྱང་ཉེ་བའི་ཆར་རྒྱ་ནག་དང་བོད་སོགས་ནང་གི་དཔོན་རིགས་ཁྲོད་དུ་རྡུང་རྡེག་གི་ལས་འགུལ་སྔར་བས་ཤུགས་ཆེ་རུ་བཏང་བའི་རྣམ་པ་ཡོད་པའི་སྐོར་ལ་བོད་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བྱུང།

དེ་ཝང་ཡོང་དོ་སེམས་པར་བ་དེ་སྐད་དུ་སྟབས་མང་ཆེ་དེ་ཞིབ་བཤེར་བྱེད་ཀྱི་ཡོད་ཟེར་མ་གཏོགས་དེའི་རྗེས་ནས་ཨ་ནེ་ཞིབ་བཤེར་བྱེད་ད་བཙོན་ཁང་ལ་བཅུག་པ་རེད། ཉེས་པ་ཕོག་པ་རེད་ག་རེ་བྱས་པ་རེད་དེ་ཧ་ལམ་གྱོན་ཕྱེ་ར་ཉུང་ཉུང་རེད། དེ་བཞིན་དུ་བོད་རང་སྐྱོང་ལྗོངས་ཟེར་བ་གཙོས་པའི་བོད་ཀྱི་ས་ཁུལ་ནང་གི་བོད་རིགས་དཔོན་རིགས་ཁྲོད་ལ་ཡང་ལྐོག་ཟའི་ཐོག་ནས་གོ་གནས་ཕབ་པ་དང་ཞིབ་དཔྱོད་བྱེད་བཞིན་པའི་གནས་ཚུལ་མི་ཉུང་བ་ཞིག་ཐོན་ཡོད་པའི་སྐོར་ལ་དཔེ་མཚོན་ཁག་ཅིག་ངོ་སྤྲོད་གནང་དོན་ལ།

ཉེ་ཆར་ཡང་རྒྱ་ནག་གཞུང་གིས་གཏན་འབེབས་དོན་ཚན་བརྒྱད་ལས་འགལ་འཛོལ་བྱས་པའི་དཔེ་མཚོན་ཁག་ཅིག་བཏོན་པའི་ནང། བོད་རང་སྐྱོང་ལྗོངས་ཟེར་བའི་རུ་ཐོག་རྫོང་གི་རྫོང་དཔོན་ལྷག་པ་ཚེ་རིང་ལ་སྒྲིག་ཁྲིམས་དང་འགལ་ནས་ལག་རྟགས་དང་འབུལ་རྟེན་ལེན་པའི་སྐོར་བཤད་ཡོད་པ་རེད། གང་ལྟར་དེང་སྐབས་ཞི་ཅིན་ཕིང་གིས་ལས་བྱེད་པ་བསླུ་བྲིད་བྱས་ནས་ལྐོག་རྔན་སྤྲོད་མཁན་ལ་ཞིབ་བཤེར་ཐག་གཅོད་ནན་པོ་བྱས་ཏེ

རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་མཇུག་བསྒྲིལ་བའི་རྗེས་ཨ་རིའི་གྲོས་ཚོགས་ཀྱི་ཐའེ་ཝན་འབྲེལ་ལམ་ཚོགས་ཆུང་གི་འཐུས་མི་སོགས་པ་ཁག་ཅིག་ཐའེ་ཝན་དུ་འཚམས་གཟིགས་སུ་ཕེབས་ནས་ཨ་རིའི་གྲོས་ཚོགས་ཀྱིས་ཐའེ་ཝན་ལ་རྒྱབ་སྐྱོར་གྱི་རྣམ་པ་གསལ་པོ་བཏོན་ཡོད་པ་སོགས་ཀྱི་སྐོར་འཆི་མེད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད།

ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོའི་གཞུང་ལས་ཁང་དུ་ཐེ་ཝན་གྱི་ཨ་རིའི་གྲོས་ཚོགས་སྐུ་ཚབ་དོན་གཅོད་ཁང་གི་འགན་འཛིན་སྐུ་ཞབས་ཡུས་ཏཱ་ལེའི་དང་ནང་མོལ་མཇལ་འཕྲད་གནང་ཡོད་པ་དང། དཔོན་རིགས་རྣམ་གཉིས་དབར་ཨ་རི་དང་ཐེ་ཝན་དབར་གྱི་རྒྱལ་སྤྱིའི་གནད་དོན་ཁག་གི་ཐོག་ཕན་ཚུན་བསམ་ཚུལ་སྤེལ་རེས་གནང་ཡོད་ཅིང། དཔོན་རིགས་རྣམ་གཉིས་ཀྱི་མཇལ་མོལ་གྲུབ་རྗེས་ཡོངས་ཁྱབ་གསར་འགོད་ལྷན་ཚོགས་ཐོག་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་གིས་ཨ་རི་དང་ཐེ་ཝན་དབར་གྱི་འབྲེལ་ལམ་ཧ་ཅང་གལ་ཆེ་ཡིན་པ་གསལ་སྟོན་གནང་འདུག། ངས་དེར་ང་ཚོའི་འབྲེལ་ལམ་སྐོར་ལ་གསལ་བསྒྲགས་ཐུང་ངུ་ཞིག་བྱ་འདོད་བྱུང། ང་ཚོ་དང་ཐེ་ཝན་མི་དམངས་དཔུང་པ་མཉམ་གཤིབ་ཡིན་པ་དང། དེས་འཛམ་གླིང་ཁྱོན་ཡོངས་ཙམ་མ་ཟད་ང་ཚོ་རང་ཉིད་ལ་ཡང་གལ་འགངས་ཆེ་བའི་གནད་དོན་ཞིག་ཡིན་ཞིང། ང་ཚོས་ཐེ་ཝན་གྱི་བདེ་འཇགས་སྲུང་སྐྱོབ་ཐད་རོགས་འདེགས་བྱ་རྒྱུ་དེ་ཡང་གལ་འགངས་ཆེན་པོ་ཞིག་ཡིན་པ་དང། ང་ཚོས་རྒྱ་ནག་དམར་ཤོག་ཚོགས་པས་དྲག་པོའི་འཇིགས་སྐུལ་གང་འདྲ་ཞིག་བྱས་ན་ཡང་འགོག་ཐབས་བྱ་རྒྱུའི་ཁར། ཨ་རིའི་གྲོས་ཚོགས་ཀྱིས་རང་ཉིད་ཀྱི་འཐབ་གྲོགས་དང་མཉམ་དུ་ལངས་ནས་དམངས་གཙོའི་གཞི་རྩ་སྲུང་སྐྱོབ་བྱ་རྒྱུ་དེ་ཡང་ང་ཚོའི་དབར་གྱི་མཉམ་ལས་ཡིན་པས། དེ་ལྟར་གྱི་གལ་འགངས་ཆེ་བའི་འབྲེལ་ལམ་དེ་མུ་མཐུད་ནས་སྲ་བརྟན་གཏོང་རྒྱུ་དེ་ཡང་ཨ་རིའི་གྲོས་ཚོགས་ཀྱིས་ཨ་རི་དང་ཐེ་ཝན་དབར་གྱི་འབྲེལ་ལམ་ཐད་ཀྱི་གལ་ཆེའི་གནད་དོན་ཞིག་ཡིན་པ་མ་ཟད། ད་རེས་ཐེ་ཝན་སྐུ་ཚབ་དོན་གཅོད་དེར་ཕེབས་པ་དེའི་ཐོག་ནས་ཨ་རིས་ཕྱོགས་གཉིས་དབར་གྱི་འབྲེལ་ལམ་ཐད་རྒྱབ་སྐྱོར་གྱི་རྣམ་འགྱུར་མཚོན་ཐུབ་རྒྱུ་ཡོད་པ་གསུངས་འདུག་ཨ་རི་ནང་ལ་ཡོད་པའི་ཐེ་ཝན་གྱི་སྐུ་ཚབ་དོན་གཅོད་སྐུ་ཞབས་ཡུས་ཏཱ་ལེ་གིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་དང་མཇལ་མོལ་གྲུབ་རྗེས་ཐུན་མོང་གི་གསར་འགོད་ལྷན་ཚོགས་ཐོག་གསུངས་ན། ངས་དེར་ཐེ་ཝན་གཞུང་མང་གཉིས་ཀྱི་ཚབ་ཞུས་ནས་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་ཨ་རིའི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་འདྲ་མིན་གྱི་འཐུས་མི་རྣམ་པས་དུས་ཡུན་རིང་པོའི་རིང་ཐེ་ཝན་ལ་རྒྱབ་སྐྱོར་དང་དེ་བཞིན་ཐེ་ཝན་གྱི་བདེ་འཇགས་ཐད་འགན་ལེན་དཔྱད་གཞིགས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་མ་ཟད། དམངས་གཙོའི་ལམ་ལུགས་སྲུང་སྐྱོབ་དང་ཕྱོགས་གཉིས་དབར་གྱི་དཔལ་འབྱོར་འཐབ་གྲོགས་ཀྱི་འབྲེལ་ལམ་སྲུང་སྐྱོབ་ཀྱིས་ཐའེ་ཝན་དང་ཨ་རིའི་དབར་གྱི་འབྲེལ་ལམ་སྲ་བརྟན་གཏོང་རྒྱུར་འབད་བརྩོན་གནང་བཞིན་པར་བསྔགས་བརྗོད་ཞུ་རྒྱུའི་ཁར། ཁྱེད་ཀྱིས་གོང་དུ་གསུངས་པ་བཞིན་ཕྱོགས་གཉིས་དབར་ཐུན་མོང་གི་འདུ་ཤེས་འཛིན་སྟངས་དཔེར་ན་དམངས་གཙོའི་ལམ་ལུགས་ལྟ་བུས་མུ་མཐུད་ནས་ཨ་རིའི་གྲོས་ཚོགས་དང་མཉམ་ལས་གནང་རྒྱུར་རེ་བ་བྱེད་བཞིན་ཡོད་ལ། མ་འོངས་ཡང་ཕྱོགས་གཉིས་ཀྱི་མཛའ་གྲོགས་འབྲེལ་ལམ་དེ་བས་སྲ་བརྟན་གོང་འཕེལ་གཏོང་ཐབས་བྱ་རྒྱུ་ཡིན་ཞེས་གསུངས་འདུག། དེ་བཞིན་ཐེ་ཝན་གྱི་སྐུ་ཚབ་དོན་གཅོད་སྐུ་ཞབས་ཡུས་ཏཱ་ལེ་ཀྱིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་དང་མཇལ་མོལ་གྲུབ་རྗེས་ཨ་རིའི་གསར་འགྱུར་བརྒྱུད་ལམ་གྱིས་དཔོན་རིགས་རྣམ་གཉིས་དབར་ལ་གནད་དོན་ག་རེའི་ཐོག་ལ་བཀའ་བསྡུར་གནང་ཡོད་པའི་སྐོར་གྱི་དྲི་བར་ལན་འདེབས་གནང་བའི་སྐབས། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་ལྷན་དུ་མཇལ་མོལ་དེ་བཞིན་གཙོ་བོ་གུས་ཞབས་ཀྱི་ཆེད་དུ་མཇལ་བཅར་ཞུས་བཞིན་པ་དང། གང་ཡིན་ཟེར་ན་ཁོང་ད་ལྟ་ལས་གནས་སུ་ཕེབས་གྲབས་ཡིན་སྟབས། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་ལ་རང་ཉིད་ངོ་སྤྲོད་དང་འབྲེལ་ཐེ་ཝན་མི་མང་གི་ཚབ་ཞུས་ནས་ཨ་རིའི་གྲོས་ཚོགས་ནས་དུས་ཡུན་རིང་པོའི་རིང་ཐེ་ཝན་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་རྒྱུའི་ཆེད་ཡིན་ཞིང། ཚོགས་གཙོ་མཆོག་གིས་ཀྱང་ཐེ་ཝན་གྱི་དམངས་གཙོ་རང་དབང་ལ་བསྔགས་བརྗོད་ཆེན་པོ་གནང་གི་འདུག་ལ། ཕན་ཚུན་དབར་ཨ་རི་དང་ཐེ་ཝན་གྱི་འབྲེལ་ལམ་དང་མཉམ་ལས་བྱ་ཕྱོགས་སོགས་གནད་དོན་ཁག་གི་ཐོག་ལ་དཀའ་སྡུག་གནང་བའི་སྐོར་གསུངས་འདུག་ལ། ཐེ་ཝན་གྱི་འོས་བསྡུའི་ཐད་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་གིས་ཐེ་ཝན་གྱི་འོས་བསྡུ་རྒྱལ་ཁའི་ངང་ལ་ལེགས་གྲུབ་བྱུང་བར་འཚམས་འདྲི་གནང་གི་འདུག་ཅེས་གསུངས་འདུག་དེ་དང་དུས་མཚུངས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་ཉིན་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཚོགས་ཆུང་གི་ཚོགས་གཙོ་ཨ་རིའི་དམངས་གཙོ་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས། ཨེ་མི་བེ་རི་ཡིས་གཞུང་ལས་ཁང་གི་གསལ་བསྒྲགས་ཤིག་སྤེལ་བའི་ནང། ཁོང་དང་ཨ་རིའི་གྲོས་ཚོགས་ཀྱི་ཐེ་ཝན་འབྲེལ་ལམ་ཚོགས་ཆུང་གི་འགན་འཛིན་དང་འཐུས་མི་ཁག་ཅིག་ཐེ་ཝན་དུ་ཕེབས་པའི་སྐོར་བཀོད་ཡོད་ཅིང། སྐུ་ཚབ་ཚོགས་ཆུང་ཐེ་ཝན་དུ་འཚམས་གཟིགས་གནང་རིང། ཐེ་ཝན་གྱི་དཔོན་རིགས་དང་ཆབ་སྲིད་མི་སྣ། དེ་བཞིན་ཚོང་པའི་ལས་རིགས་ཀྱི་དཔོན་རིགས་སོགས་དང་ཐུག་འཕྲད་གནང་ཡོད་པ་དང། ད་རེས་ཐེ་ཝན་དུ་ཕེབས་དགོས་པའི་དམིགས་ཡུལ་གཙོ་བོ་ནི། ཐེ་ཝན་གྱི་དམངས་གཙོའི་འོས་བསྡུ་རྒྱལ་ཁའི་ངང་མཇུག་སྒྲིལ་བའི་རྗེས་ཨ་རིས་ཐེ་ཝན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་མཚོན་ཆེད་ཡིན་ཞིང།

ད་ལོའི་ལོ་མཇུག་ཏུ་ཨ་རིའི་སྲིད་འཛིན་འོས་བསྡུ་སྤེལ་གྱི་ཡོད་པ་བཞིན། འོས་བསྡུའི་ནང་ཚོགས་པ་སུ་ཡི་འོས་མིར་རྒྱལ་ཁ་ཐོབ་ན་ཡང་ཨ་རིའི་གྲོས་ཚོགས་ཀྱིས་ཐེ་ཝན་ལ་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པ་གསུངས་ཡོད་འདུག་ཨ་རིའི་གྲོས་ཚོགས་འོག་མའི་ཐེ་ཝན་འབྲེལ་ལམ་ཚོགས་ཆུང་གི་འགན་འཛིན་གྲོས་ཚོགས་འཐུས་མི་སྐུ་ཞོགས་བེ་ལེད་དང་ཨེ་མི་བེ་རི་རྣམ་གཉིས་ཀྱིས་ཕྱི་ཚེས་ཉི་ཤུ་ལྔ་ཉིན་ཐེ་ཝན་གྱི་ཕྱི་སྲིད་བློན་ཆེན་ཝུའུ་ཀྲའོ་ཤེ་དང་ལྷན་དུ་དགོང་དྲོའི་གསོལ་ཚིགས་དང་འབྲེལ་ཐེ་ཝན་གྱི་གསར་འགོད་པའི་དྲི་བར་ལན་འདེབས་གནང་ཡོད་ཅིང། ཨ་རིའི་གྲོས་ཚོགས་ཀྱི་འཐུས་མི

དེ་ཡང་ཐེ་ཝན་གྱི་འབྲེལ་ལམ་སྲིད་ཇུས་ཀྱི་གཞི་རྩའི་རྨང་གཞི་ཡིན་པ་མ་ཟད། ཨ་རིའི་གྲོས་ཚོགས་ནང་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པའི་འཐུས་མི་ཚོས་ཐེ་ཝན་ལ་རྒྱབ་སྐྱོར་བྱེད་ཡ་གི་གཞི་རྩ་ཡིན་པ་རེད། ངའི་བསམ་པར་ཐེ་ཝན་མི་དམངས་དང་ཐད་ཀར་སྐད་ཆ་ཤོད་རྒྱུ་དེ་ཧ་ཅང་གལ་འགངས་ཆེན་པོ་ཞིག་ཡིན་པ་དང། ཁྱེད་ཚོའི་མ་འོངས་ཀྱི་ལམ་བུ་དེ་ཁྱེད་ཚོར་རག་ལས་ཡོད་པས་དེ་ཡང་ད་རེས་ཐེ་ཝན་གྱི་འོས་བསྡུའི་ཐོག་ནས་ང་ཚོས་མཐོང་ཐུབ་པ་ཞིག་བྱུང་ཡོད་ཅེས་གསུངས་འདུག།

ཁོང་གིས་ད་དུང་ཧ་ཅང་གལ་འགངས་ཆེན་པོ་ཞིག་ནི་ཐེ་ཝན་ཕྱོགས་ནས་རྒྱ་ནག་དམར་ཤོག་གཞུང་ལ་ཞུམ་པ་མེད་པའི་རྣམ་འགྱུར་སྟོན་ཐུབ་དགོས་པ་དང། དེ་ལྟར་ཐེ་ཝན་རང་སྲུང་གི་གནད་དོན་ཐད་དཀའ་ཚེགས་འཕྲད་བཞིན་པ་ཡང་སེལ་ཐུབ་རྒྱུ་ཡིན་ཞིང། ཨ་རི་དང་ཐེ་ཝན་མཉམ་དུ་ཡོད་པ་དེ་ཚང་མས་ཤེས་རྟོགས་དགོས་པ་བཟོ་ཐུབ་རྒྱུ་གལ་ཆེ་ཡིན་སྟབས་ང་ཚོས་ད་རེས་ཆེད་མངགས་ཐེ་ཝན་དུ་ཡོང་བ་ཡིན་ཞེས་གསུངས་འདུག། ཨ་རིའི་གྲོས་ཚོགས་ཀྱི་ཐེ་ཝན་འབྲེལ་མཐུད་ཚོགས་ཆུང་གི་འཐུས་མི་སྐུ་ཚབ་རྣམ་པས་ཕྱི་ཚེས་ཉི་ཤུ་ལྔ་ཉིན་ཐེ་ཝན་གྱི་སྲིད་འཛིན་དང་འོས་འདེམས་སྲིད་འཛིན་རྣམ་གཉིས་དང་མཇལ་འཕྲད་གནང་ཡོད་ཅིང། དེའི་སྐབས་ལ་ཡང་ཨ་རིའི་གྲོས་ཚོགས་ཀྱི་ཐེ་ཝན་འབྲེལ་མཐུད་ཚོགས་ཆུང་གི་འཐུས་མི་རྣམ་པས་ཐེ་ཝན་མཚོ་ཁུལ་དུ་དེང་སྐབས་ཁ་གཏད་ཀྱི་རྣམ་པ་ཤུགས་ཆེ་ཡོད་ན་ཡང། དེ་ལྟར་གྱི་གནས་སྟངས་ཐེ་ཝན་མི་མང་དང་ཨ་རིའི་མི་མང་གིས་འགྱུར་ལྡོག་བཏང་བ་ཞིག་མིན་པ་དང། ང་ཚོས་མཐོང་ཡས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཐེ་ཝན་མཚོ་འགག་དང་ཐ་ན་མངའ་ཁོངས་ཁྱོན་ཡོངས་སུ་བཙན་འཛུལ་གྱི་བྱ་སྤྱོད་ཤིག་སྤེལ་གྱི་ཡོད་པ་དང། དེར་བརྟེན་དམངས་གཙོའི་ལམ་ལུགས་དང་རང་དབང་ལ་ཡིད་ཆེས་ལྡན་པའི་རྒྱལ་ཁབ་ཀྱི་མི་དམངས་ཤིག་གི་ངོས་ནས་བཙན་འཛུལ་གྱི་རྣམ་པ་ཡོད་པའི་བྱ་སྤྱོད་དེ་རིགས་ལ་འགོག་རྒོལ་གྱི་འགན་ལེན་ཡོད་པའི་སྐོར་གསུངས་ཡོད་པ་རེད། ཐེ་ཝན་གྱི་འོས་འདེམས་བྱུང་བའི་སྲིད་འཛིན་གསར་པ་སྐུ་ཞབས་ལའེ་ཆིང་ཏཱ་ཡིས་ཐེ་ཝན་མཚོ་ཁུལ་དུ་ཞི་བདེ་བརྟན་ལྷིང་དང་ཡར་རྒྱས་གོང་འཕེལ་གཏོང་རྒྱུ་ཁས་ལེན་གནང་ཡོད་ཅིང།

ད་རེས་ཐའེ་ཝན་གྱི་འོས་བསྡུ་བརྒྱུད་ནས་ཐའེ་ཝན་མི་མང་གིས་འོས་ཤོག་འཕེན་ཏེ་རང་ཉིད་ཀྱི་བསམ་ཚུལ་བཏོན་ཡོད་པ་དང། དེའི་ཐོག་ནས་རྒྱ་ནག་གཞུང་གིས་ཐའེ་ཝན་དེ་བཞིན་རྒྱ་ནག་དང་གཅིག་གྱུར་བྱ་རྒྱུའི་འདོད་ཚུལ་ལ་འདོད་མོས་མེད་པའི་རྣམ་འགྱུར་གསལ་པོ་ཞིག་བཏོན་པ་ཞིག་ཡིན་པ་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་ཡོད་པ་རེད། ཨ་མི་རི་ཀའི་ནང་ལ་ཡོད་པའི་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སྐུ་ཞབས་ཐང་ཅིན་ཡོན་གྱིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གསར་འགོད་པའི་དྲི་བར་ལན་འདེབས་གནང་སྐབས།

ཡིན་ན་ཡང་ད་ཆ་འཛམ་གླིང་ཡུལ་གྲུ་ཁག་གི་གྲོས་ཚོགས་འཐུས་མིའི་ཕྱི་འབྲེལ་གྱི་རྣམ་པའི་ཐོག་ནས་རྒྱ་ནག་མི་སེར་རྒྱལ་ཁབ་ཐེ་ཝན་ཁས་ལེན་བྱེད་ཀྱི་ཡོད་པའི་ཁར་ཨ་རིས་བཏོན་པའི་རྒྱ་ནག་གི་སྲིད་བྱུས་ལ་ཡང་ངོས་ལེན་བྱེད་ཀྱི་ཡོད་པ་གསུངས་འདུག་ལ། གནད་དོན་དབྱེ་ཞིབ་པ་ཐང་གིས་ད་དུང་ཨ་རིས་བརྗོད་པའི་རྒྱ་ནག་གཅིག་གི་སྲིད་བྱུས་དང་རྒྱ་ནག་གིས་བཏོན་པའི་རྒྱ་ནག་གཅིག་གི་གཞི་རྩ་ཟེར་བ་གཉིས་ཀྱི་དོན་སྙིང་ཁག་ཁག་ཡིན་པའི་སྐོར་འགྲེལ་བརྗོད་གནང་འདུག།

ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་སའི་གནས་རྡོ་རྗེ་གདན་གྱི་གནས་བཤད་བདུན་སྔོན་མའི་འཕྲོས་ནས་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་བདུན་སྔོན་མར་སྙན་སྒྲོན་ཞུས་པ་བཞིན་རྒྱ་གར་ནང་གི་གནས་ཆེན་རྡོ་རྗེ་གདན་གྱི་གནས་བཤད་སྐོར་མཁས་དབང་དགེ་འདུན་ཆོས་འཕེལ་དང། ཆག་ལོ་ཙཱ་བ་དང། རྒྱལ་དབང་སྐུ་ཕྲེང་དྲུག་པ། ཚངས་དབྱངས་རྒྱ་མཚོ་མཆོག་གིས་བརྩམས་བྲིས་གནང་བའི་གནས་བཤད་ནས་མུ་མཐུད་ནས་སྙན་སྒྲོན་ཞུ་བ་ཡིན། བཛྲཱ་ས་ན་རྡོ་རྗེ་གདན། དེ་ན་ངོ་མཚར་ཆེ་བ་དུ་མ་ཡོད་ལ་རྟེན་ཁྱད་པར་འཕགས་པ་དུ་མ་བཞུགས་ཏེ། བོ་དྷི་དེ་དགའ་བཞི། བྱང་ཆུབ་ཀྱི་ཤིང། མ་ཧཱ་བོ་དྷི། བྱང་ཆུབ་ཆེན་པོའི་སྐུ། ཆོས་རྒྱལ་མྱ་ངན་མེད་ཀྱིས་བཞེངས་པའི་གན་དྷོ་ལ། དེ་བཞིན་གཤེགས་པའི་ཚེམས་མཆེ་བ་གཅིག། བོད་འཕྲུལ་སྣང་གི་ཤཱཀྱ་མུ་ནེའི་བཞུགས་ཁྲི། རྡོ་བ་ལ་བཅོམ་ལྡན་འདས་ཀྱི་ཞབས་རྗེས་གཉིས། འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་རྡོའི་དྲྭ་མིག། ཏཱ་ར་ཝི་ཧ་ར། སྒྲོལ་མའི་ལྷ་ཁང། ཡང་ཀླུའི་རྒྱལ་པོ་དྲོ་དུང་གཏོང་བ་ཡོད། ནམ་ཞོད་དུས་སུ་ཉི་མའི་གྲིབ་ཚད་མི་གསལ་བའི་ཚེ། རྡོ་རྗེ་གདན་གྱི་ཤར་ཕྱོགས་ན། ཚྭ་སྐལ་ཁང་བུ་འདྲ་བའི་ལོགས་ལ། བུག་པ་མགོ་ཤོང་བ་ཙམ་ཅིག་ཡོད་པ་དེར། རྣ་བ་གཏད་པས་དྲོ་རན་ན་དུང་སྐད་ལྟ་བུ་འུར་བ་འོང་གསུངས། བོ་དྷི། བྲྀཀྵ། བྱང་ཆུབ་ཀྱི་ཤིང་ཞེས་པ་དེ་ལ། སྐུ་རྒྱབ་བརྟེན་ནས་རྩྭ་ཀུ་ཤ་ལ་གདན་མཛད་དེ། ཐུབ་པ་ཆེན་པོ་སངས་རྒྱས་པའོ། བསྐལ་པ་བཟང་པོ་འདི་ལ་སངས་རྒྱས་སྟོང་བྱུང་བ་ཐམས་ཅད་ཤིང་དྲུང་དེར་སངས་རྒྱས་པའི་གནས་སོ། རྡོ་རྗེ་གདན་གྱི་གན་དྷོ་ལ་བོད་སྐད་དུ་དྲི་བཟང་ཁང་ཞེས་སམ་དབུ་རྩེ་ཞེས་པའོ། དེ་ནི་ཆོས་རྒྱལ་མྱ་ངན་མེད་ཀྱིས་བཞེངས་པ་འཕང་དུ་ཁྲུ་སུམ་ཅུ་སོ་ལྔ་ཡོད་པའི་མཐོན་པོ་དེ་ཉིན་ལམ་གཉིས་ཀྱི་ས་ནས་བལྟས་ཀྱང་མངོན་ཙམ་ཡོད་པ་ལྕོག་ཕྱིར་དཀར་ལྡེམ་མེ་ཚུགས་པ་ཁོ་ན་འདྲ་བ་ཙམ་མཐོང་ངོ། རི་མེད་པས་ཉི་མ་ཤར་ལུགས་ཀྱང། སའི་སྟེང་དུ་ཕུབ་ཚུགས་པ་ཁོ་ན་འདྲ་བ་ཤར་འོང་གསུང་ངོ། གན་དྷོ་ལ་སྒོ་ཤར་དུ་བལྟ་བ། མདུན་དུ་ཁྱམས་འདྲ་བ་གསུམ་དང་ལྡན་པ། རྒྱབ་ན་བྱང་ཆུབ་སྡོང་པོ་གཉིས་ཀྱིས་བརྟེན་པ། ཤིང་དེའི་འོག་ན་རྡོ་རྗེ་རྒྱ་གྲམ་གྱི་ས་གཞིར་རྒྱར་དཔག་ཚད་ཕྱེད་པ་ཡོད་པའི་རྡོ་རྗེ་གདན་ནོ། རྒྱ་གྲམ་དེའི་ལྟེ་བ་ལ་བྱང་ཆུབ་ཀྱི་ཤིང་དེ་སྐྱེས་ལ། ཤིང་དེའི་སྡོང་པོ་གཉིས་པ་ལ་ཞབས་ཏོག་ཏུ་ཆོས་རྒྱལ་མྱ་ངན་མེད་ཀྱིས་ཤར་དབུ་རྩེ་ལ་བལྟས་པས། ལྷོ་ནུབ་བྱང་དང་གསུམ་པོ་སོ་ཕག་གིས་བརྩིགས་པས་བསྐོར་བའི་མཁར་འདྲ་བའི་ནང་ན་ཡར་རྩེ་མོའི་ལོ་མ་སྔོ་ལེབ་སེར་བ་སྒོ་གཅིག་ཕྱེ་བས། ཤིང་དེའི་རྨང་ན་རྡོ་རྗེའི་ཁྲི་བྱས་པའི། ཀྱོང་མོ་གཞོང་པ་འདྲ་བ་གཅིག་གི་ནང་ནས། ཤིང་གཉིས་སྐྱེས་པ་འདྲ་བ་དེར་དད་པ་ཅན་གྱི་མིས་ཞོ་དང་འོ་མ་ལ་ཙནྡན་དང་ག་བུར་ལ་སོགས་པ་དྲི་བཟང་བཏབ་ནས་བུམ་པར་བླུགས་ཏེ། ཐག་རིང་པོ་ནས་ཀྱང་ཁུར་ཏེ་དེར་བླུགས་ནས། བྱང་ཆུབ་ཀྱི་ཤིང་དེ་ལ་མཆོད་པར་བྱེད་ཅིང། རླན་དང་མི་འབྲལ་བར་བྱེད་དོ། གན་དྷོ་ལའི་ནང་ན་མ་ཧཱ་བོ་དྷི་བྱང་ཆུབ་ཆེན་པོའི་སྐུ་དེ་ཆེ་ཆུང་ཞལ་ལ་ཁྲུ་དོ་ཡོད། དེ་འདྲ་བའི་སྐུ་དེ་ལྟ་བས་ཆོག་མི་ཤེས་པ། དེ་ནས་གཞན་དུ་འགྲོ་སྙིང་མི་འདོད་པ། རིངས་ཀྱང་དེར་ལུས་འགྲོ་བ། ཇི་ལྟར་དད་པ་ཆུང་ཡང། སྐུ་དེའི་མདུན་དུ་མོས་གུས་མི་སྐྱེས་པའམ། མཆི་མ་མི་འཆོར་མི་སྲིད་གསུངས། ཤིན་ཏུ་བྱིན་རླབས་ཆེ། དེ་ནི་སྤྲུལ་པའི་སྐུའོ། སྤྲུལ་པའི་སྐུ་ལ་གསུམ། རི་མོར་བྲིས་པ་ལ་སོགས་པ་བཟོའི་སྤྲུལ་སྐུ་དང། བྱ་དང། ཤ་ར་བ་ལ་སོགས་པ་སྐྱེ་བའི་སྤྲུལ་པ་དང། མཛད་པ་བཅུ་གཉིས་སུ་སྟོན་པ་ལྟ་བུ་མཆོག་གི་སྤྲུལ་པ་སྟེ། མདོ་སྡེ་རྒྱན་ལས། བཟོ་དང་སྐྱེ་དང་བྱང་ཆུབ་ཆེ་ཞེས་སོ། རང་བྱོན་ཡང་བཟོའི་སྤྲུལ་པའོ། དེ་ནི་སངས་རྒྱས་ཡོངས་སུ་མྱ་ངན་ལས་འདས་ནས་ལོ་བརྒྱད་ཅུ་སོང་བ་ན་བྲམ་ཟེའི་ཁྱེའུ་གཅུང་པོས་བཞེངས་སོ། ཞེས་པའོ། དེ་ཡང་བྲམ་ཟེའི་ཁྱེའུ་སྤུན་གསུམ་བྱིས་པ་རྩེད་མོ་བྱེད་པ་ལ་ཆུང་ཤོས་དེ་ངུ་ཞིང་མའི་དྲུང་དུ་འོང་ཙམ་ན། མཆི་མ་ཙར་རེ་བྱས་ཤིང་བྱུང་བས་མ་དེས་དྲིས་པ་ན།

ཚུར་ནང་པའི་བན་དེ་མང་པོ་བྱོན་པ་ལ་གར་བྱོན་དྲིས་པ་ལ། དབང་ཕྱུག་ཆེན་པོའི་བསྙེན་བཀུར་ལ་ཕྱིན་པ་ཡིན་ཟེར། ཕུ་བོ་གཉིས་ཀྱི་རྟོགས་པ་ལ་འོ་ན། ནང་པ་བཟང་བ་ཡིན་ནམ་སྙམ་སྟེ་ཐེ་ཚོམ་ཟོས། ཆུང་ཤོས་ཀྱི་རྟོགས་པ་ལ་ནང་པ་བཟང་བ་ཡིན་འདུག་སྙམ་ནས་སེམས་དགའ། དེ་ནས་དབང་ཕྱུག་ཆེན་པོ་ལ་དྲིས་པས། ང་ལ་འཇིག་རྟེན་གྱི་དབང་ཕྱུག་བརྒྱད་ཡོད་པས་ཚེ་འདི་ལ་ཅི་དགོས་པ་རང་ལ་ཡོད། ཚེ་ཕྱི་མ་ཅི་བྱ་འོང་ཟེར་ཙ་ན། ཕན་པའི་ཐབས་ངས་མི་ཤེས་པས། ནང་པའི་བན་དེ་ལ་བསྙེན་བཀུར་བྱ་བ་ཡིན་ཟེར། དེར་ནང་པའི་གྲུབ་མཐའ་བཟང་བར་སྤུན་གསུམ་གས་ཤེས་ནས་མའི་གམ་དུ་ཕྱིན་པ་ན། མ་ན་རེ། ནང་པ་བཟང་བ་སྔར་ནས་ཤེས་ཏེ། ཕུ་བོ་གཉིས་མི་ཉན་པས་འདིར་བཏང་བ་ཡིན་ཟེར། དེར་ནང་པའི་དགོན་དུ་ཞུགས་ཏེ། རྟེན་རེ་རེ་ཡང་བཞེངས་པ་ལ། ཆེ་ཤོས་ཀྱིས་རྒྱལ་པོའི་ཁབ་ཏུ་གཙུག་ལག་ཁང་བཞེངས་ཏེ། འོད་མའི་ཚལ་གྱི་གཙུག་ལག་ཁང་བཞེངས་སོ། འབྲིང་པོས་དེའི་ནུབ་ཕྱོགས་ཝ་ར་ཎ་སིར་བཞེངས་ཏེ། ཆོས་ཀྱི་འཁོར་ལོ་བསྐོར་བའི་གཙུག་ལག་ཁང་བཞེངས་སོ། ཆུང་ཤོས་སྙམ་ན། ཤུལ་དགའ་ཤོས་ང་ལ་མ་ཐོབ། ཕུ་བོ་གཉིས་དབང་ཆེ། ང་ཆུང་ཤོས་སུ་སྐྱེས་པས་ལན་སྙམ་པ་ལ། མ་ན་རེ། ཁྱོད་མི་དགའ་བ་བྱེད་མི་དགོས། ས་ཤུལ་དེ་གཉིས་པས་ཁྱད་པར་དུ་འཕགས་པ་བྱང་ཆུབ་ཀྱི་ཤིང་དྲུང་ཡིན་པས། དེ་ཁྱོད་ཀྱིས་ཐོབ་པར་ཡོད་ཅིང། དེའི་དྲུང་དུ། ཞལ་ཤར་དུ་ཕྱོགས་པ་ཞིག་གྱིས་ཟེར། དེར་གཅུང་གི་བསམ་པ་ལ། ལྷ་བཟོ་བ་ནི་སུ་ལ་འཚོལ། སྐུའི་རྒྱུ་ནི་གང་ལ་བྱ་སྙམ་པ་ལ། རྨི་ལམ་དུ་ལུང་བསྟན་བྱུང་བ། རྒྱུ་ནི་གསེར་ལ་སོགས་པ་རིན་པོ་ཆེ་ཆ་གཅིག། ག་པུར་ལ་སོགས་པ་དྲི་བཟང་ཆ་གཅིག། ཙནྡན་གྱི་ལྡེ་གུ་ཆ་གཅིག་དང། ཆ་གསུམ་པོ་དེ་རྣམས་གན་དྷོ་ལའི་ནང་དུ་བསོགས་པར་ཞོག། དེ་ལ། ཙནྡན་གོ་ཤིར་ཤ་ཆུ་བོ། ནེ་རན་ཛ་ནའི་འགྲམ་ན་ཡོད་པས། བྱེ་མའི་ཁོང་ནས་ཚོལ་ཅིག། ཞག་བདུན་བར་དུ་མི་སུའང་མ་བཏང་ན་སྐུ་རང་བྱུང་དུ་འབྱུང། ལྷ་བཟོ་མི་དགོས་ཟེར་རོ། དེ་ལ་ཙནྡན་བྱེ་མའི་འོག་ན་ཡོད་ཟེར་བས་བཙལ་ཀྱང་མ་རྙེད་པས་སྡུག་བསྔལ་བ་ན། མ་ན་རེ། གླང་པོ་ཆེ་ཉལ་བའི་ཤུལ་དུ་འོང་བ་ཡིན། དེ་ངས་སློབ་པར་བརྗེད་པ་ཡིན། གླང་པོ་ཆེ་ཚད་པས་གདུང་ཙམ་ན་དྲི་ཚོར་ནས་དེའི་སྟེང་དུ་ཁོ་ཉལ་བ་ཡིན་ཟེར་རོ། དེ་ནས་གླང་པོ་ཆེ་ཉལ་བའི་ཤུལ་ནས་ཅི་ཙམ་འདོད་པ་རྙེད་ནས་ཞག་བདུན་དུ་གཅིག་གིས་མ་ཚང་བའི་དུས་སུ། སྒོ་ཕྱེ་ཟེར་བ་ཅིག་བྱུང་བ་ལ་ཞག་གཅིག་མ་ཚང། སྒོ་མི་འབྱེད་བྱས་པ་ལ། མ་དེར་འདུག་པ་ན་རེ། ད་ལྟ་འཇིག་རྟེན་ན། སངས་རྒྱས་ཀྱི་ཞལ་དངོས་སུ་མཐོང་བའི་མི་ང་ལས་མེད་པས། སྐུ་འདྲའམ་མི་འདྲ་ངས་བལྟ་དགོས། གཞན་གྱིས་ཤན་མི་ཕྱེད་དོ། ངས་ལོ་ཉི་ཤུ་ལོན་པ་ན་ཡང་དག་པར་རྫོགས་པའི་སངས་རྒྱས་ལས་དགེ་བསྙེན་མའི་སྡོམ་པ་བླངས་པ་ཡིན། ང་ལོ་བརྒྱ་ན་འཆི་བར་ངེས་པ་ཡིན་ཟེར་བས། མའི་ངག་ལ་མཉན་ཏེ་ཞག་བདུན་དུ་གཅིག་གིས་མ་ཚང་བར་སྒོ་ཕྱེས་སོ། ད་དུས་ཚོད་ལ་རྩ་འཛིན་གྱིས་ད་ལྟ་ཞུ་བཞིན་པའི་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་གནས་བཤད་དེ་བདུན་རྗེས་མར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་སྡོམ་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་ཡི་ཡིན། སྨན་རིའི་ཁྲི་འཛིན། སུམ་ཅུ་སོ་བཞི་པ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་པའི་གསོལ་འདེབས་ཞུས་ཡོད་པའི་གནས་ཚུལ་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེང་སྐབས་འབལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་ཅིག་ནང་འཚམས་གཟིགས་གནང་བཞིན་པ་ལྟར་ལི་ཐུ་ནི་ཡའི་རྒྱལ་ས་ཝིལ་ནེས་ནང་རྒྱུན་རིང་བོད་དོན་ཐད་རྒྱབ་སྐྱོར་གནང་མཁན་ཡུལ་དེའི་གྲོས་ཚོགས་འཐུས་མི་ཟུར་པ་མཇལ་འཕྲད་དང་ཡུལ་དེའི་བོད་ཀྱི་ཐང་ཆེན་དུ་གཟིགས་སྐོར་གནང་འདུག། བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁུངས་དང། ཨ་རིའི་མེ་ནེ་སོ་ཀྲ་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས། བྱང་ཨ་མི་རི་ཀའི་ནང་གི་མཐོ་སློབ་འདྲ་མིན་ནང་སློབ་གཉེར་གནང་མཁན་དང། གཞོན་སྐྱེས་ཆེད་ལས་པ་དྲུག་ཅུ་ལྷག་ཞིག་ལ་འགོ་ཁྲིད་དང་ནུས་སྟོབས་གོང་སྤེལ་གྱི་སྦྱོང་བརྡར་ཞིག་ཕྱི་ཚེས་ཉི་ཤུ་རྩ་ལྔ་ནས་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་ཉིན་གསུམ་རིང་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པ་གནང་འདུག། བོད་མི་མང་སྤྱི་འཐུས་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་མངའ་སྡེ་མ་དྷ་པར་དེ་ཤི་གྲོང་ཁྱེར་ཨིན་དོར་དུ་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་མཇུག་བསྡོམས་གནང་འདུག། ཨ་རིའི་དབུས་གསང་བའི་ལས་ཁུངས། FBI། འགན་འཛིན་གྱིས་རྒྱ་ནག་གི་དྲ་རྒྱའི་གསང་མྱུལ་བས་ཨ་རིའི་གནད་འགག་ཆེ་བའི་རྨང་གཞིའི་འཛུགས་སྐྲུན་ཁག་གཏོར་བཤིག་གཏོང་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་པའི་སྐོར་ཉེན་བརྡ་བཏང་འདུག། ནུབ་ཞི་བདེ་རྒྱ་མཚོའི་ནང་ཡོད་པའི་གླིང་ཕྲན་རྒྱལ་ཁབ་ཧྥི་ལི་པིན་གྱིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདག་དབང་སྲུང་སྐྱོབ་ཆེད། མཚོ་འོག་གྲུ་གཟིངས་ཉོ་རྒྱུའི་འཆར་གཞི་ཡོད་པ་གསུངས་འདུག། བདུན་ཕྲག་འདིའི་ནང་ཨ་མི་རི་ཀའི་དམག་གི་གནམ་གྲུ་ཐེག་པའི་མཚོ་གྲུ་ཆེ་ཁག་དང་ཉི་ཧོང་གི་མཚོ་གྲུ་ཁག་ཅིག་མཉམ་འབྲེལ་ཐོག་ཐའེ་ཝན་གྱི་ཤར་ཕྱོགས་ཧྥི་ལི་པིན་མཚོའི་ནང་དམག་སྦྱོང་ཞིག་བྱས་ཡོད་པའི་སྐོར་སི་ཨེན་ཨེན་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།